ཟ་བའི། རོ། ད་ལྟ། དཀོར་མང་པོ་ཟ་ཡས་ནི་དཔེ་གི་དཀོར་སྦྱང་འདྲ་པོ་མ་བྱས་ནི་དཔེ་གི་གང་བྱུང་མང་བྱུང་དེ་འདྲ་བྱེད་མཁན་ཅིག་ཡིན་པ་རེད་ད་གཙང་རྟ་ནག་བླ་མ་ཟེར་ཡས་ཅིག། སྒང་ག་གིས་ཧ་མ་གོ་མཁན་མེད་ཡས་ཅིག་བྱས་སྐད་གྲགས་འདྲ་པོ་ཅིག་འོ་ནི་ཁོ་རང་གང་བྱུང་མང་བྱུང་ན་འདི་གཉིས་ཀྱི་བླ་མ་ཅིག་བྱས་ཙང། དཀོར་མང་པོ་ཟ་བའི་དཀོར་ཟན་པ་ཞིག་ཉ་ཤིན་ཏུ་ཆེ་བ། ཡར་འབྲོག་མཚོ་ཕྱེད་ཙམ་འཁོར་བའི་གཟུགས་ལ། དེ་ནི་སྲོག་ཆགས་གཞན་མང་པོ་ཟ་བ་ཞིག་ཏུ་སྐྱེས་པར་གཟིགས་ནས། དེ་གྲུབ་ཆེན་གྱིས་རང་གི། དེ་ནས་གྲུབ་ཆེན་གྱིས་རང་གི་འཁོར་ཚོགས་ལ། ཉ་ཆེན་པོ་དེ་བསྟན་ཏེ་དཀོར་མ་ཟ་དཀོར་མ་ཟ་ཞེས་གསུངས་པ་ཡིན། ངེད་ཚོས་གྲྭ་པས་དཀོར་འཇུ་རྨ་བྱས་དུག་འཇུ་ཟེར་ཡང་གཏམ་དཔེ་ལ་དེ་འདྲའི་བཤད་ག་བྱེད་ཀྱི་རེད་བ་ད་གྲྭ་པས་དཀོར་འཇུ་གི་རེད། རྨ་བྱས་དུག་ཟ་ཐུབ་ཀྱི་རེད།

གྲྭ་པ་དཔེ་གི་འདྲ་བ་དང་ཡིན་མདོག་མདོག་འདྲ་པོ་བྱས་ནས་དུག་ལོག་འདྲ་པོ་གོན་སོ་སོའི་རྒྱུད་ལ་སྡོམ་པ་མེད་མཁན་དེ་འདྲ་ཡིན་ན་ད་ད་དེ་ག་རེད། འདུལ་བ་ལུང་ལས་འདི་རེད་པ་ད་ལྕགས་གོང་མེ་ལྕེ་འབར་བ་དག་ཟོས་པར་གྱུར་པ་མཆོག་ཡིན་གྱི། ཁབ་སོད་རེ། ཁབ་སོད་དང་དཀོར་རེ་གཅིག་རག་ཙང་གཅིག་སྐྱིད་པོ་རེད་སྐྱིད་ཉམས་འདྲ་པོ་དང་བདེ་ཉམས་འདྲ་པོ་ཡོང་གི་ཡོད་འགྲོ་དེ། སོ་སོའི་ཚུལ་ཁྲིམས་ཡག་པོ་མ་སྲུང་ཚུལ་ཁྲིམས་རྒྱུན་ནས་མེད་པ་ཡིན་ན། ཨ་ནི་འདི་འདྲ་པོ་ཆགས་ཀྱི་ཡོད་རེད།

ཨ་སོ་སོའི་རྒྱུད་ལ་སྡོམ་པ་ཡོད་པ་བྱེད། འདི་པ་དང་ཚུལ་ཁྲིམས་དང་ལྡན་པ་བྱེད། ཨ་ནི་དད་ཟས་ཟོས་ན་ག་རེ་བྱེད་འོ་རེད་ཀློག་པ་དང་སྤོང་བ་ལ་ཚུལ་བཞིན་བརྩོན་ན། ཨ་ནི་རྒྱུད་སོ་སོའི་རྒྱུད་ལ་སྡོམ་པ་ཡོད་པ་བྱེད་དགེ་ཚུལ་སློང་གི་སྡོམ་པ་ཡོད། ཨ་ནི་ཁ་འདོན་དགེ་སྦྱོར་ཡིན་ན་ཡང་རེད། ཡང་ན་དཔེ་གི་ཐོས་བསམ་སློབ་གཉེར་བྱེད་ཀྱི་ཡིན་ན་རེད།

གསོ་སྦྱོང་གང་འདོན་པའི་སྒང་ལ་འོན་ཏེ་དེར་བུ་ལོན་ནོར་ལྡན་བཞིན་དུ་འདོད། འདུལ་བ་རྒྱ་མཚོའི་སྙིང་པོ་ནང་ལ་འོན་ཏེ་མ་བརྩོན་ན་མི་འཇུ་བའི་བུ་ལོན་ལྟ་བུ་ཡིན། དེ་ལྟར་ལེགས་པར་མ་སྤྱད་ན། འགྱེད་དང་འབུལ་བ་སོགས་ད་ལྟ་དངུལ་ཁུག་ནང་དུ་བླུགས་ཆོག་ཆོག་གི་ལས་སླ་མོ་འདི། ཕྱི་མར་ལུས་ཀྱི་ཤ་ནས་འཇལ་དགོས་པ་ཞིག་འོང་དུས་དཀའ་མོ་ཡིན། ཨོ་དེ་རེད། ད་ལྟ་ང་ཚོའི་བོད་སྐད་དང་ཕྲུ་གུ་ད་ག་རེ་ཡིན་ན་ད་ཟེར་གྱི་ཡོད་རེད་པ་ད་ཨོ་དེ་ཚོ་དཔེ་གི་དངུལ་ཁུག་ནང་བླུགས་ཆོག་ཆོག་ད་ཡོད་རེད་པ་ད་ཁོ་རང་དེ་རེད་ཤོག་བུ་ད་ལྕགས་དེ་རེད་མར་བླུགས་བཞི་བཅུ་རེད་བླུགས་ཆོག་ཆོག་ཅིག་ཡོད་རེད་དེ་ད་དེ་སོ་སོའི་སྡོམ་པ་ཡག་པོ་སྲུང། ཨོ་ད་ཁ་འདོན་དགེ་སྦྱོར་ཡག་པོ་བྱེད་བསླབ་པ་སློབ་གཉེར་ཡག་པོ་བྱེད། ཨོ་ད་དཔེ་གི་དགེ་འདུན་གྱི་སྒྲིག་དེ་ཡག་པོ་ཁུར་དེ་བྱས་པ་ཡིན་ན་ནི། འགྲིག་གི་ཡོད་རེད། སྦྱིན་བདག་དད་པ་གཅིག་གིས་ཕུལ་བ་རེད། སོ་སོས་བསྔོ་བ་བྱས་པ་ཡིན་ན་སྦྱིན་བདག་སྦྱིན་བདག་ཚོ་ལ་ཕན་གྱི་ཡོད་རེད་སེམས་ཅན་ཚོ་ལ་དངོས་ནས་ཕན་གྱི་ཡོད་རེད་སོ་སོ་ལ་ད་འགྲིག་གི་ཡོད་རེད་རེད་པ་ད། དེ་མེད་ན་དེ་ནི་སྐྱེ་བ་རྗེས་མ་སོ་སོའི་ཤ་ནས་ཕར་དེ་འཇལ་དགོས་བྱེད་གི་རེད་རེད་པ་ད་གསུང་གི་ཡོད་རེད་ད། དེ་ནི། ཕྱི་མ་ལུས་ཀྱི་ཤ་ནས་འཇལ་དགོས་པ་ཞིག་འོང་དུས་དཀའ་མོ་ཡིན། བླ་མ་རྣམས་ནས་ཀྱང། བསྔོ་རྟེན་བྱུང་བར་འབྱོར་ལན་བྲི་ཐུབ་ཙམ་ལས་བསྔོ་སྨོན་སོགས་མ་བྱས་ན་ཨོ་ད་བླ་མ་ཡིན་ན་ཡང་དོ་ད། ད་གལ་ཏེ་སྤྱི་དང། རབ་ཏུ་བྱུང་བ་ཚོར་གསུང་གོ་རོ་ད་དེའི་ནང་ནས་བླ་མ་བླ་མའི་མིང་ཐོགས་པ་ར་བ་ཅིག་ཡིན་པ་ཡིན་ན་ཡང་བསྔོ་རྟེན། ལ་འབྱོར་ལན་བྲི་ཐུབ་ཙམ་ཅིག་ཕན་གྱི་མ་རེད། སོ་སོའི་ཕི་གས་ལྷག་པར་སློབ་གཉེར་བྱས། ཨ་ནི་བསྔོ་བ་སྨོན་ལམ་ཡག་པོ་ཅིག་བྱས། འདུལ་བ་དང་བླ་མ་འབུལ་བའི་མིང་དང་དོན་མཚུངས་པའི་བླ་མ་ཅིག་བྱུང་པ་ཡིན་ན་ད་དངོས་གནས་བླ་མ་རང་རེད། ཚང་མ་ལོག་གི་ཕི་གས་སྐྱབས་འཇུག་ཞུ་ས་ཅིག་ཆགས་འགྲོ་གི་རེད་བ་ད། བྱེད་སྟངས་འོ་དེ་འདྲས་ཅིག་ཡིན་ཏེ་ད། བྱེད་དགོས་རེད་གསུངས་བ་རེད་ད། དེ་ནས་འབྱོར་ལན་བྲི་ཐུབ་ཙམ་ལས་བསྔོ་སྨོན་སོགས་མ་བྱས་ན། ཕྱི་མ་སྐུ་ལུས་ཀྱི་སྟེང་ནས་བུ་ལོན་འཇལ་དགོས་པ་ཐག་ཆོད། ཨོ་ད། ལས་འབྲས་ཟེར་ཡ་དེ་བླ་མ་ཟེར་ཡ་ཡོད་མ་རེད་གྲྭ་པ་ཟེར་ཡ་ཡོད་མ་རེད་མི་སྐྱ་ཟེར་ཡ་ཡོད་མ་རེད་ཕོ་མོ་ཟེར་ཡ་ཡོད་མ་རེད་ལོ་ཆེ་ཆུང་གི་སྐད་ཆ་ཡོད་མ་རེད་ཨོ་ད་དེ་ནི། གྲུབ་པའི། གྲུབ་པ། གྲུབ་པའི་དབང་ཕྱུག་ཆེན་པོ་ཚོ་ཡིན་ན་ཡ་དེ། གང་བྱས་བུ་གའི་ལས་འབྲས་ཀྱི་འོག་ལ་འགྲོ་དགོས་པ་རེད། ལས་འབྲས་དང་བཤེས་གཉེན་བསྟེན་ཚུལ་གྱི་འོག་ལ་མ་འགྲོ་བ་གཅིག། འགྲོ་ས་ཡོད་མ་རེད། འདི་ནི། འདི་ནི་ཕྱི་མ་སྐུ་ལུས་ཀྱི་སྟེང་ནས་བུ་ལོན་འཇལ་དགོས་པ་ཐག་ཆོད། དེ་བཞིན་དུ་སྔར་རྡོ་ཕ་བོང་ཞིག་གི་ནང་དུ་སྦལ་པ་ཆེ་བ་ཅིག་ལ་ཆུང་བ་མང་པོས་ཟ་བ་དང། དེ་འདྲ་ཅིག་བྱུང་རོ་ད། ཡང་སྡེ་དགེ་བླ་མ་ཞིག་གི་ཉེ་གནས་ལ་ད་ཁོ་རང་གི་བུ་གའི་ཞབས་ཕྱི་གསོལ་དཔོན། དེ་འདྲའི་ལ། ད་བླ་མ་མངོན་ཤེས་ཡོད་ནི་ཅིག་ཡིན་པ་འདྲ་སྡེ་དགེ། བླ་མ། དེ་རིང་ཆུས་ཁྱེར་བ་ཅི་བྱུང་ཡང་ཚུར་ཐོན་ལ་ཁྱེར་ཤོག་གསུངས་པ། རོ་ད། ཁོ་རང་གི་གསོལ་དཔོན་དེ་ལ་མངགས་ནས་དེ་རིང་བི་ཀའི་ལུང་བན་དུ་མ་ཆུ་ནང་ལ་ག་རེ་ཁྱེར་ཡོང་དང་དེ་ཚུར་བཏོན་ནས་ཁྱེར་ཤོག་ཨ་གསུངས། ཨ་ནི་འགྲོ། བཏང་རེད། བཏང་ནས་བི་ཀའི་ཕྱིན་པའི་སྒང་ལ། དེ་ནས། དེ་ནས་ཤིང་སྡོང་ཞིག་བྱུང་སྟེ་ཤིང་སྡོང་ཅིག། ཤིང་སྡོང་གཅིག་ཁྱེར་ཡོང་དགོས་རེད། ཤིང་སྡོང་གཅིག་ཁྱེར་ཡོང་ཡོད་ད། ཨ་ནི་ཤིང་སྡོང་དེ་ཚུར་ཁྱེར་ནས་ཆུས་མར་ཁྱེར་ཡོང་དུས་ཚུར་བཏོན། ཨ་ནི་བླ་མའི་སྐུ་མདུན་ལ་ཁྱེར་ནས། རོ་ད་ཁྱེར། ཨ་ནི་ཤིང་སྡོང་དེའི་ཁོག་པ་དེ་གཤགས་བྱུང། རོ་ད། ཚུར་བཏོན་ལ་ཅི་བྱེད། ཤིང་སྡོང་ཞིག་བྱུང་སྟེ་ཁོག་པ་གཤགས་པ་ན་དེའི་ནང་དུ་དེ་ནི་སྦལ་པ་ཆེ་བ་ཞིག་ལ་ཆུང་བ་མང་པོས་ཟ་བ་ཞིག་མཐོང། ཟེར་གྱི་དེ་ལ་སྦལ་པ་ཆེན་པོ་ཞིག་ཐག་ནས་སྦལ་པ་ཆུང་བ་ཚོ་ག་འདུག་ཟ་བསྡད་པ་ཞིག། ཟ་བསྡད་པ་ཞིག་ཐོན་པ། དེ་སྔ་མ་དང་འདི་གཉིས་ཀ། ད་འགལ་ཅི་ཡོད། སྦལ་པ་ཆེ་བ་ལ་ཆུང་བ་བསྐོར་དེ་གཉིས་ཀ། བསྐོར་ཟིན་རྗེས་བླ་མ་ཞིག།

ཁམས་མང། སྐྱེ་དགུ་མདོ་བར་དུ་མ་ཕེབས། དེ་བར་དུ་ཕེབས་ཡོད་རེད། གང་ཁྱེད་ཁམས་ནས་མ། དེ་ནས་མ་ཕེབས་ཡོད་མ་རེད་ད་དེ་ནས་ཡ་བྱས་ནས་མང་ང་གི་ཁམས་སྟོད་ཁུལ་ལ་བཞུགས་རོགས་ད། ལམ་རིམ་མི་ཧ་ལམ་པའི་ལོ་གཅིག་ལྷག་སོ་ལོ་གཅིག་སོ་པའི་ལམ་རིམ་གནང་ནས་ལམ་རིམ་ད་དེ་ནས་གསང་བདེ་འཇིགས་གསུམ་དབང་ད་ད་དེ་ཞེ་དྲག་གནང་རོགས་ད་བཀའ་ཆོས། ཨོ་དེ་ཁམས་ལ་ཕེབས་པའི་སྐབས་གཅིག་ལ། བླ་མ་རྡོ་རྗེ་འཆང་ཆེན་པོ་ཉིད་ཁམས་སུ་ཕེབས་སྐབས། རྡོ་ཧྲུལ་ཞེས་པའི་ལུང་པ་ལུང་པའི་ཕུར།

དེ་ནས་རང་ཐོག་ཏུ་ཡོང་ཚུལ་ཡང་ཡང་བསམ་དགོས་གསུངས་སོ། ད་འགྲིག་སོང་ང་ཉི་ཚེ་བའི་དམྱལ་བའི་སྡུག་བསྔལ་དེ་བྱས། ད་གཉིས་པ་ཡི་དྭགས་ཀྱི་སྡུག་བསྔལ་བསམ་པ་ལ། འཇམ་དཔལ་ཞལ་ལུང་ལས་རྒྱལ་བ་ལྔ་པའི་འཇམ་དཔལ་ཞལ་ལུང་རེད། འཇམ་དཔལ་ཞལ་ལུང་ལས། དུད་འགྲོ་དང་པོར་གསུངས་པ་ནི། དེ་ནས། དུད་འགྲོ་དང་པོར་གསུངས་པ་ནི། དུད་འགྲོ་ལས་ཡི་དྭགས་ཤེས་རབ་ཆེ་བས་རིགས་མཐོ་ལ། འགའ་ཞིག་ལ། ཆོས་བསྟན་ན་གོ་ནུས་པ་ཡོད་ཅིང་དུད་འགྲོ་གླེན་ཞིང་གཏི་མུག་པས་རྟེན་དམའ་བ་ལ། དེ་ནི་ཆོས་ལ་བར་གཅོད་ཡི་དྭགས་ལས་ཆེ་བས་དུད་འགྲོའི་སྡུག་བསྔལ་དང་པོ་བསྟན་པ་ཡིན་ཞེས། ད་འཇམ་དཔལ་ཞལ་ལུང་གི་སྐབས་ལ། ཅེས་པ་དང། དུད་འགྲོ་དང་པོ་གསུངས་ཡིན་པ་རེད་དུད་འགྲོ་དེ་གསུང་དགོས་དེ་འདི་རེད། ད་མྱུར་ལམ་དམར་ཁྲིད་མྱུར་ལམ་ལས་ཡི་དྭགས་དང་པོར་མཛད་པ་ནི། སྤྱི་ཁྱབ་ལ་དུད་འགྲོ་ལས་སྡུག་བསྔལ་ཆེ་བ་ཡིན། ཡི་དྭགས་འདི་བས་སྤྱི་ཁྱབ་བྱེད་མཁན་ཡིན་ན་དུད་འགྲོ་ལས་བི་གའི་ཞེ་དྲག་གི་བས་ཡི་དྭགས་འདི་སྡུག་བསྔལ་ཆེ་བ་ཡོད་རེད། དེ་ཡིན་དུས་སྡུག་བསྔལ་ཆེ་ཤོས་དེ་དམྱལ་བ་རེད་བ་ད་དམྱལ་བའི་སྐོར་དེ་བསམ། དེ་ནས་དེའི་འོག་གི་སྡུག་བསྔལ་ཆེ་ཤོས་དེ་ཡི་དྭགས་ཡིན་ད་ཡི་དྭགས་འདི་བསམ་དེ་ནས་དུད་འགྲོ།

ང་ད་ལྟ་དམྱལ་བར་མ་སྐྱེས་ཀྱང་ཡི་དྭགས་སུ་སྐྱེས་ཡོད་ན་ཚ་གྲང་བཀྲེས་སྐོམ་ངལ་འཇིགས་ཀྱི་སྡུག་བསྔལ་བཟོད་དཀའ་བས་མནར་ནས་ཆོས་བྱེད་རྒྱུ་ལྟ་བཞག་བྱེད་དོ་བསམ་པ་ཙམ་ཡང་དྲན་མི་ཐུབ་ཀྱང། ད་རེས་བླ་མའི་བཀའ་དྲིན་གྱིས་དེར་མ་སྐྱེས་པར། ཡི་དྭགས་དུ་མ་སྐྱེས་པར་ཆོས་བྱང་ཆུབ་ལམ་གྱི་རིམ་པའི་རིམ་པ་བསྒོམ་ཁུལ་ཙམ་བྱེད་རྒྱུ་བྱུང་བ་འདི་བསོད་ནམས་རེ་ཆེ། སྟབས་ལེགས། འོན་ཀྱང་རང་རེའི་རྒྱུད་ལ་དེར་འཕེན་བྱེད་ཀྱི་ལས་བསགས་ལ། ད་ཡི་དྭགས་དུ་སྐྱེ་ཡ་རོགས་ད་འཕེན་བྱེད་ཀྱི་ལས་བསགས་ལ་མ་ཉམས་པ། སྟོབས་ལྡན་མང་པོ་ཞིག་ཡོད་པས་དེ་དག་མ་ཤི་ཚུན་ལ་ལྷག་མེད་དུ་སྦྱོང་མི་ཐུབ་པ་ནི་ད་ལྟའི་ཁ་ཐབས་འདིས་ཤེས། དེར་མ་ཟད་སྤྱིར་ན་འཆི་ཁའི་སེམས་དེ་ཤིན་ཏུ་གལ་ཆེ་སྟེ། རེད་རེད་པ་ད་འཆི་ཁ་ལ་ཁག་གི་སེམས་དེ་ཞེ་དྲག་གི་གལ་ཆེན་པོ་རེད།

སྔོན་གྱི་དགེ་བའི་དགེ་བའི་ལས་ཤིག་ལ་གསོས་འདེབས་ལ། ཆོས་པ་དག་ཀྱང་འཆི་ཁར་ཁོང་ཁྲོ་སོགས་ཀྱི་ངང་ནས་འཆི་ན་མི་དགེ་བའི་ལས་ལ་གསོས་འདེབས་པར་འགྱུར་ཞིང། དེ་ཡང་ཕལ་ཆེར་ཚེ་འདིར་བློ་གང་ལ་གོམས་པ་ཆེ་བ་དེ་འཆི་ཁར་མངོན་དུ་འགྱུར་བ་དག་མང་ཆེ་སྟེ་སོ་སོ་གསོན་པའི་སྐབས་ལ་བློ་ག་རེ་ལ་གོམས་ཆེ་བ་ཅིག་ཡོད་ན་ཨ་ནི་ཤི་ཁ་ལ་ག་ལ་དེ་ལས་མངོན་དུ་འགྱུར་ཡོང་གི་ཡོད་ར་ཀོ། འདི་ནི་མངོན་དུ་འགྱུར་བས་རང་རེ་རྟག་ཏུ་ཉོན་མོངས་དུག་གསུམ་ལ་གོམས་ཤུགས་ཆེ་བས་འཆི་ཁར་ཡང་མི་དགེ་བའི་ལས་ལ་གསོས་འདེབས་པར་ཐག་ཆོད། དེས་ན་འཆི་ཁར་བཟའ་བཏུང་ལ་ཡིད་འབྱུང་ནས་ཟེར། འཆི་ཁ་ལ་ག་ལ་འདུག་གས། བཟའ་རྒྱུ་འཐུང་རྒྱུ་རེ་གཅིག་ལ་སུན་ནས་སོ་སོ་བས་ན་ཚ་ད་དྲག་པོ་ན་བཟའ་མ་ཐུབ་འཐུང་མི་ཐུབ་པ་ཁ་ཐུག་ཅིག་ཡིན་དུས་ག་ལ། ད་ཅིག་གིས་ནད་གཡོག་དེ་ཚོས་གཅིག་ཡར་སྨན་རེ་གཅིག་ཨུ་ཚུགས་རྒྱབ་ནས་སྤྲད་ཁ་བྱེད་ཁ་ལག་འདྲ་པོ། ཁོའི་ཟ་སྙིང་མ་བྲོ་ཞེན་པ་ལོག་འོ་དེ་འདྲས་ཀི་དགེ་ཨ་ནེ་ཡི་དྭགས་སྐྱེ་བ་འཕེན་བྱེད་ཀྱི་དེ་ནི་ལས་ལ་གསོས་བཏབ་པ་བོ་རེད་ཨ་དེ་ནི་གསོས་བཏབ་པ་དེ་རེད་ད་འཆི་ཁར་བཟའ་བཏུང་ལ་ཡིད་འབྱུང་ནས་དེའི་མིང་ཡང་མི་ཐོས་པ་ཞིག་བྱུང་ན་སྙམ་པ་ལྟ་བུ་སོགས་ཆགས་སྡང་གང་རུང་གིས་ཡི་དྭགས་སུ་སྐྱེ་འགྱུར་གྱི་ལས་ལ་དེ་ནི་གསོས་བཏབ་ནས་ཟེར། ཡི་དྭགས་ཀྱི་གནས་ངན་དུ་མི་སྐྱེ་བའི་ངེས་པ་མེད་ཅིང། ད་སོ་སོས་དཔེ་ཟབ་ཟབ་མ་བྱས་ན་ཤི་ཁ་ལ་ག་ལ་རེ་བ་ད། ཕལ་ཆེར་སྐྱེ་བར་ཐག་ཆོད། དེར་སྐྱེས་ན་ཡི་དྭགས་ཀྱི་གནས་ནི། འདི་ནས་དཔག་ཚད་ལྔ་བརྒྱ་འདས་པའི་འོག་ཏུ། འདི་ནས་དཔག་ཚད་ལྔ་བརྒྱ་འདས་པའི་འོག་ཏུ། ཡི་དྭགས་ཀྱི་གྲོང་ཁྱེར་སེར་སྐྱ་བྱ་བ་ཡོད། གནས་དེ་ནི་སྤང་དང་ཤིང་དང་ཆུ་སོགས། འོ་ད་ཅུང་ཟད་ཀྱང་མེད་པ། དེ་འདྲའི་མཐོང་ཡ་མེད་པ་དེ་གྲོང་ཁྱེར་དེ་ལ་སྤང་འདྲ་བོ་ཤིང་འདྲ་བོ་ག་གེ་མཐོང་ཡ་མེད་པ། ཅུང་ཟད་ཀྱང་མེད་པ་ས་གཞི་ཐམས་ཅད་ཟངས་ཁོག་ཉི་མས་ཚིག་པ་ལྟ་བུ་ཞིག་ཡོད། དམར་ཧོ་རེ་འདྲ་བོ་བྱེད་རོགས་གདའ། ཡི་དྭགས་ཀྱི་ལུས་དང་ཡན་ལག་རྣམས་ཀྱང་ཤིན་ཏུ་ཆ་མི་མཉམ་པ། ཨ་ནི་མགོ་ཆེན་པོ། སྐྲ་ཟིང་བ། གདོང་གཉེར་མས་ཁེབས་པ། སྐེ་ཧ་ཅང་ཕྲ་བས་མགོ་མི་ཐེག་པ། ལུས་རི་ལྟར་ཆེ་བ། ད་ཁ་ཤས་དེ་ལུས་རི་ལྟར་ཆེ་ལ་རྐང་ལག་འཇག་མ་ལྟར་ཕྲ་བས། ད་འགྲོ་ཐུབ་ཡ་ཡོག་མ་རེད་པ་ད་འཇག་མ་ལྟར་ཕྲ་བས་ལུས་མི་ཐེག་པ། རང་རེ་མི་ཡུལ་གྱི་རྒན་འཁོགས་རྣམས་བྱིན་པས་ལུས་པོ་མི་ཐེག་པའི་དཀའ་ལས་ལས་བརྒྱ་འགྱུར་གྱིས་ཆེ་བ་ཡོད། འཛམ་བུ་གླིང་གི་མི་སྤེལ་ཀའི་རྒན་འཁོགས་རྒན་འཁོགས་བགྲེས་སོང་བགྲེས་སོང་ཚུགས་ཀྱི་སྤེལ་ཀའི་འགྲོ་བའི་སྐབས་ལ་རྐང་པས་མ་ལྕོགས་ནས་དཀའ་ངལ་སྡུག་བསྔལ་ཞེ་དྲག་ཡོད་རེད་པ་ད། དེ་ལས་ཀྱང་བརྒྱ་འགྱུར་སྟོང་འགྱུར་གྱིས་ཨ་ནི་ཡི་དྭགས་དེ་ཚོ་ཆེ་ཡོད་རེད་བརྒྱ་འགྱུར་གྱིས་ཆེ་བ་ཡོད། ཡན་ལག་རྣམས་ཀྱང་གྲངས་མང་ཉུང་མི་སྙོམས་ཤིང་ད་ལོ་མང་པོ་སྐོམ་མ་རྙེད་པས་ཆུ་མ་རྙེད་པས་ལུས་ལ་ཁྲག་དང་ཆུ་སེར་སོགས་རླན་ཅུང་ཟད་ཙམ་ཡང་མེད་པར། སྡོང་དུམ་སྐམ་པོར་ཀོ་བ་དམར་སྐམ་གྱིས་བཏུམས་པ་ལྟ་བུ། ཤིང་སྡོང་སྐམ་པོ་བེ་བས་ཀོ་བ་བེ་དམར་པོ། ཀ་རེད་པ་ད་བི་ཀའི་བཏུམས་ནས་བི་ཀའི་ད་སྐམ་པོ་ཆགས་ནས་རེད་པ་ད་འོ་འདི་དེ་གི་བཟོ་འདྲ་བོ་བཏུམས་པ་འདྲ་བོ་རྒྱུས་པ་དང་རྩ་སོགས་སྐམ་པོ་པགས་པ་སྐམ་པོས་གཡོགས་པ་འགུལ་བསྐྱོད་བྱས་པ་ན་རྐང་ལག་གི་ཚིགས་འཐབ་པའི་ཚེ་ཤིང་སྐམ་འཐབ་པ་དང་རྡོ་དང་རྡོ་འཐབ་པ་ལྟར་ཁྲོག་སྒྲ་དང་ཐོག་ཐོག་ཟེར་ནས་མེ་སྟག་དམར་འཚུབ་འཚུབ་བྱེད་པ་ཡོད། ལོ་བརྒྱ་སྟོང་མང་པོར་བཟའ་བཏུང་མ་བྱུང་བས་ཨ་ནེ་བཀྲེས་སྐོམ་གྱི་སྡུག་བསྔལ་ཤིན་ཏུ་ཆེ་བའི་ཐོག་ད་དུང་བཟའ་བཏུང་རྙེད་དུ་རེ་བས་འཚོལ་སར་མ་ཕྱིན་ཀ་མེད་ལ། སོང་ན་ལུས་ཉམ་ཆུང་བས་ངལ་བ། འདི་བྱེད། གཤིན་རྗེའི་སྐྱེས་བུ་དག་མཐོང་ནས་སྐྲག་སྟེ་ལུས་ཞིག་པ་ལྟ་བུར་འཇིགས་པ་དང། དབྱར་ཚ་བའི་དུས་སུ་ཟླ་བས་ཀྱང་འཚིག་ད་ཡི་དྭགས་ཚོས་སོ་སོ་སོ་སོ་གི་ལས་སྣང་རེད་པ་ད་དབྱར་ཁ་བི་ཁའི་ཉི་མ་ཕྱི་ནས་བི་ཁའི་འཚིག་པ་ཡོད་པའི་ཁ་ན་ནི།

ད་དེ་རྣམས་ལ་འདི་འདྲ། ཚ་བའི་སྡུག་བསྔལ་གྲང་བའི་སྡུག་བསྔལ། འོ་ད་དེ་ནི་བཀྲེས་པའི་སྡུག་བསྔལ་སྐོམ་པའི་སྡུག་བསྔལ་ངལ་བའི་སྡུག་བསྔལ་འཇིགས་པའི་སྡུག་བསྔལ་གང་ག་ཚང་སོང་ཨ། དེ་རྣམས་ལ་འགྲོ་ཚར་རེད། དེ་ནས། ཡོད་སོང་ཟེར། ད་གཉིས་པ་ཡི་དྭགས་སོ་སོའི་སྡུག་བསྔལ་བསམ་པ་ལ། གསུམ་ལས། ཕྱིའི་སྒྲིབ་པ་ཅན། ཡི་དྭགས། དེ་ག་རེ་ཟེར་ན་ལྗོན་ཤིང་འབྲས་བུ་ཅན་དང། དེ་ནས་ཆུ་སོགས་མཐོང་ནས། ད་བེ་གའི། གྲོད་ཁོག་ལྟོགས་ཁ་སྐོམ་ནས་བེ་གི་ལོ་དཔེ་མང་པོ་བེ་བརྒྱ་སྟོང་མང་པོ་ལ་རེད་པ་ད་ཨ་ནི་དེ་བེ་གའི་ཆུ་འཚོལ་ཡག་དང་ཟས་བེ་འཚོལ་ཡག་གི་ཆེད་དུ་ཕྱིན་ནས། དེ་ནས་ལྗོན་ཤིང་འབྲས་བུ་ཅན་དེ་འདྲ་རྒྱང་རིང་པོ་ནས་མཐོང་ནས། ཆུ་དེ་ཚོའི་བེ་རྒྱང་རིང་པོ་ནས་གཙང་པོ་དེ་བེ་མཚོ་འདྲ་པོ་རྒྱ་མཚོ་འདྲ་པོ་དེ་ཚོ་མཐོང་ནས་རེད་པ་ད་ཨ་ནི་རྒྱང་རིང་པོ་བེ་ངལ་བ་ཆེན་པོས་དེ་མ་སླེབས་བར་དུ་ཕྱིན་ཕྱིན་ཕྱིན་ཕྱིན་ཕྱིན་ནས་བེ་གའི་རེད་པ་ད་ཕྱིན་ནས་ཨ་ནི་འགྲམ་དུ་སླེབས་པ་ན་དེ་དག་མེད་པར་འགྲོ།

མགྲིན་པ་དེ་ལ་མདུད་པ་བརྒྱབ་བྱས་ཡོད། མདུད་པ་གཅིག་གཉིས་མདུད་པ་གསུམ་སོགས་དེ་འདྲའི་ཁ་ཤས། མདུད་པ་དང་བཅས། དེ་ཡིན་ཚེ་ཟས་ཁ་ན་རག་པ་ཡིན་ན་ཡང་མིད་པ་ན་མར་མིད་དུས་མི་ཐར་བར་བྱེད། དང་པོ་ཁ་ནང་ལ་མ་ཐར་བར་བྱེད། ཁ་ན་ལྟས་སུ་ཐར་བ། ཁ་ཤས་ཀྱི་ཐར་གྱི་ཡིན་ན་ཡང་མིད་པ་ན་མར་མ་ཐར་བར་བྱེད། འོ་དེ་རེད། མི་ཐར་བ། མགྲིན་པར་མདུད་པ་ཡོད་པས་ཟས་འགྲོ་དཀའ་བ་དང། འགའ་ཞིག་སྐེ་ལ་དེ་ནི་ལྦ་བ་ཡོད་པ། ལས། རྣག་སྨིན་པ་འཐུང་དགོས་པ།

ད་འདི་ནང་གི་སྒྲིབ་པ་ཅན་དེ་རེད། ཕྱིའི་སྒྲིབ་པ་ཅན་ནང་གི་སྒྲིབ་པ་ཅན། ད་ཟས་སྐོམ་ཉིད་ལ་སྒྲིབ་པ་ཡོད་པ་ནི། རྣ་བ་བྱེ་བ་རིའི་གཏམ་རྒྱུད་ལས་བྱུང་བ་བཞིན་ཟས་ཟ་བ་ན་ལྕགས་གོང་མེ་འབར་བ་དང། ཨ་ནེ་ཕུབ་མ་ཕི་གི་ཟས་ཕི་གའི་དང་གི་ཁྲི་བཞི་ལ་ཡི་དྭགས་བཞི་བཏགས་བྱས་ཡོད་རེད་པ། འོ་དེ་ལ་ཕི་ག་དེའི་ཁ་ལག་སྤྲད་ཡོང་དུས། ཕྱིས་ཀྱི་བཟོ་ར་བ་བརྟག་བྱ་ནི་ད་དེ་ཨ་ནི། དེ་ལ་ཁ་ལག་སྤྲད་ཡོང་དུས་ག་ལ་ཁ་ལག་དེ་ཚོ་སྒང་ག་ཁ་ཤས་ཕ་གི་ལྕགས་གོང་མེ་འབར་བ་ཆགས་ནས་ཨ་ནི་ལུས་ཚིག་འགྲོ་ཡ་འདྲ་བོ་དང་ཁ་ཤས་ཕུབ་མ་རྩྭ་རུལ་བ་དང་བ་དང་ཕུབ་མ་དེ་ནི་སྐམ་པོ་དེ་འདྲས་ཕ་གི་བ་བ་དང་དེ་ནི་རུལ་བ་དང་དེ་འདྲས་ཀྱི་ངོ་བོ་ཕར་འགྱུར་འགྲོ་ཡ་འདྲ་བོ་དང་ཟས་ག་རེ་སྤྲད་པ་ཡིན་ན་ཕུབ་མ་འདྲ་བོ་དང་དེ་ནི་དེ་ནི་རྣག་ཁྲག་དང། རང་ཤ་རང་གི་ཤ་རང་གིས་ཟ་བ་འདྲ་བ། དེ་ནས་རང་ཤ་ལ་ཟ་བ་སོགས་ལས་མི་འདྲ་བ་ཇི་ལྟར་བསགས་པ་དང་མཐུན་པའི་འབྲས་བུ་མི་ཟད་པ་དུ་མ་མྱོང་བར་འགྱུར་བ་དང། འགའ་ཞིག་གིས་དེ་ནི་བཟའ་བཏུང་བྱེད་པ་མགྲིན་པ་ནས་ཐར་ཀྱང། ད་ཡང་ཁ་ཤས་ཕ་གི་བཟའ་ཡ་བཏུང་ཡ་འདི་མགྲིན་པ་ནས་མར་ཐར་ན་ཡང། ཨ་ནི་ཁོག་པ་ནང་མར་སླེབས་པའི་སྐབས་ན། དེ་ནས་ཁོག་པའི་ནང་དུ་སླེབས་པ་ན་ཁྲོ་ཆུ་ཁོལ་མ་སོགས་སུ་གྱུར་ཏེ། བཀྲེས་སྐོམ་སེལ་བ་ལ་མི་ཕན་པའི་སྟེང་དུ་སྡུག་བསྔལ་ཚད་མེད་པ། འོ་ད་དེ་ནས་སྐྱེས་པ་དང་མཚུངས་སོ། ཡང་ཁ་ཅིག་ལ་དེ་ལྟར་མ་གྱུར་ཀྱང་ཕོ་བ་ཆེ་དྲགས་པས་སོ། ད་ཁ་ནས་ནི་མ་བལྟས་སེམས་ཀྱི་མ་ནས་རྒྱུ་བྱུང་བྱུང་ན་ཡང་ལྟོ་བ་རི་ལྟར་མཚུངས་པ་སོ། ལྟོ་བ་བེ་རི་ཆེན་པོ་ཆེ་དྲགས་ནས་ཁོ་གར་སོང་མེད་པ་ག་གེ་ཕན་ཡ་མེད་པ་འོ་དེ་རེད། ལྟོ་བ་རི་ལྟར་མགྲིན་པ་ཕྲ་ཞིང། ཟས་བྱེད་པ་དང་ང་ཚོས་དེ་ཕག་ཐོད་ན་ལག་བ་དེ་རེད། ཡན་ལག་རྩྭ་ཕྲན་ཤིན་ཏུ་ཕྲ་མོ་འདི། འདི་ནི། ལུས་སྐམ་ཐར་ལག་བ་དེ་རེད། འདི་ནི་ཚད་མེད་པ་བཅས་པ་ཁ། འདི་ནི་ཕོ་བ་ཆེ་དྲགས་པས་ཟས་ཀྱིས་དེ་ནི་མི་ཁེངས་པ་དང། ཡི་དྭགས་ལ་ལ་དེ་ནི་ཁ་ནི་ལྟོགས་པའི་མེ་ལྷབ་ལྷབ་ཏུ་འབར་བ་དེ།

ཡི་དྭགས་ཁ་ལ་མེ་འབར་ཟེར། ཡི་དྭགས་ཁ་ལ་མེ་འབར། སྔ་མ་སྦག་ས་ལ་དེ་འདྲ་ཡོག་རེད། སྦག་ས་ལ་འདྲ་མི་འདྲ་མང་པོ་མཐོང་ཡག་ཡོག་རེད་བ། དང་པོ་དང་པོ་པའི་དགེ་འདུན་མ་ཕེབས་གོང་ལ་དེ་སྦག་ས། ཆོས་སྒར་ཟེར་གྱི་རེད་ད་དེ་ལ་དགེ་འདུན་པ་ཆིག་སྟོང་ལྔ་བརྒྱ་ཟེར་ཚད་འདྲ་བོ་ཞིག་བྱས་ནས་ད།

ཡི་དྭགས་ཁ་ལ་མེ་འབར་གཅིག་ངས་མཐོང་མྱོང། ཆུང་ཆུང་སྒང་ལ་རོགས་ད། དེ་དུས་ངའི་ལོ་ག་ཚད་ཡིན་ན་ལོ་བཅུ་བཅུ་གཅིག་ཅིག་ཡིན་གྱི་རེད། ང་སྦག་ས་སླེབས་དུས་ལོ་བརྒྱད་རེད། ལོ་བརྒྱད་རེད། ལོ་བཅུ་བཅུ་གཅིག་ཅིག་ལ། ཞོགས་ཀའི་ཆུ་ཚོད་གསུམ་པ་བཞི་པ་ཅིག་མེད་འགྲོ། ང་ཚོས་ང་བསྡད་ས་དེ་རྒྱབ་ལོགས་དེ། ང་བསྡད་ས་དེ་ལན་པ་བཅུ་གཉིས་ཟེར་གྱི་རེད་ལྕགས་ཁང་པ་རེད་དེ་འདྲ་ལྕགས་ཁང་རེད་གཡས་གཡོན་གང་ག་ལྕགས་རེད།

འཇིགས་པ་ལྟ་བུའི་ཡིན། དེ་འདྲའི་དེ་ནི་རིགས་ཀྱི་ཡི་དྭགས་ལ་མགྲིན་པར་མདུད་པ་སུམ་བརྩེགས་ཡོད་པ་སོགས་དང། གཏོར་མ་བཏང་པའི་སྒང་ལ་འཇུར་གེགས་ལ་ཁོར་དམིགས་བསལ་གྱི་ངོས་ནས་སྔགས་བྱས། སེ་གོལ་བྱས་དམིགས་པ་དེ་བྱས་མཉམ་དུ་འདུག་སེ་ཅིག་བྱེད་ན་ཆུ་ཐིགས་པ་ཅིག་རག་གི་ཡོད་རེད། དེ་གནད་འགག་ཚ་པོ་བྱས་ནས་རོ་དང་ཆུ་ཐིགས་པ་གཅིག་བླུག། དེ་ནས་འོ་དེ་རེད། དེ་ནས་ཟས་ཀྱི་འོ་འདི་རེད། དེ་ནས་ཡི་དྭགས་ལ་མགྲིན་པར་མདུད་པ་སུམ་བརྩེགས་ཡོད་པ་སོགས་དང་དེ་དག་ལ་བརྟེན་པའི་སྡུག་བསྔལ་ཡང་མཐའ་མེད་པ་ལྟར་མྱོང་དགོས་ཏེ། བཤེས་སྤྲིང་ལས། ངན་འགྲོའི་གནས་སྐབས་གཉིས་སུ་མ་ཟད་ཡི་དྭགས་ན་ཡང་རྒྱུ་འདོད་པས་ཕོངས་པ་ཡིས། ན་ཡང་ཟེར་ཡང་སྒྲ་དེ་གས་ངན་འགྲོའི་གནས་སྐབས་གཉིས་སུ་མ་ཟད་ཡི་དྭགས་ན་ཡང་རྒྱུ་འདོད་པས་ཕོངས་པ་ཡིས། བསྐྱེད་པའི་འབྲས་བུ་སྡུག་བསྔལ་རྒྱུན་ཆགས་ཏེ་བར་མ་ཆད་པར་འབྱུང་བས་འབྱུང་བས་མི་འཆོས་པ་སྟེ་རྣམ་སྨིན་གྲུབ་ཟིན། འཆོས་པའམ་བཟློག་པར་དཀའ་བ་ཡོད་དེ་མི་འཆོས་ཟེར་རོ། རྣམ་སྨིན་བཟློག་པར་དཀའ་བ་ཡོད་དེ། དེ་གང་ཞེ་ན་བཀྲེས་སྐོམ། བཀྲེས་སྐོམ་གྲང་དྲོ་ངལ་བ་ནི་ཟས་ཕྱིར་རྒྱུག་པའི་ངལ་བ་དང། འཇིགས་པ་ནི་སྐྱེས་བུ་རལ་གྲི་དང་གཏུན་ཤིང་དང་ཞགས་པ་ཐོགས་པ་རྣམས་མཐོང་ནས་འཇིགས་པ་ཡིས། དེ་ནས་བསྐྱེད་པའི་སྡུག་བསྔལ་ཤིན་ཏུ་མི་བཟད་པ། བསྟེན་འཚལ་ལོ་སྟེ་བསྟེན་དགོས་པ་དག་ཡོད་དོ། ཁ་ཅིག་ཁ་ནི་ཁབ་ཀྱི་མིག་ཙམ་ལ་ལྟོ་བ་རིའི་གཏོས་ཙམ།

འདི་ནི། ཏཱ་ལའི་ཡ་ཐོག། སྐམ་པ་ལྟ་བུ་ལགས། ཏཱ་ལའི་ཡ་ཐོག། ཅེས་པ་ལྟར་ན། ཏཱ་སྟེ་ཏཱ་ལའི། གཅེར་བུ་སྟེ། ཏཱ་ལའི་ཡ་ཐོག། ཅེས་པ་ལྟར་ན། རྩེ་མོ་དང། ཡང་ཐོག་ཅེས་པ་ལྟར་ན་ད་འགྱུར་མི་འདྲ་བ་གཉིས་ཡོང་གི་ཡོད་ས་རེད། ཁ་ཅིག། པགས་རུས། པགས་རུས་ལུས་ཤིང་གཅེར་བུ་སྟེ། ཏཱ་ལའི་ཡ་ཐོག་ཟེར་དང་ཏཱ་ལའི་ཡང་ཐོག་ཟེར་ཞེས། ཡ་ཐོག་ཅེས་པ་ནི་རྩེ་མོ་དང་ཏཱ་ལའི། ཡང། རེད་པ། ལྟར་ན་རྩེ་མོ་དང་ཡང་ཐོག་ཅེས་པ་ལྟར་ན་འབྲས་བུའོ། དཔེར་ན་ཤིང་ཐོག་དང་ལོ་ཐོག་ལྟ་བུ་སྐམ་པ་ལྟ་བུ་ལ་ལགས། ཁ་ཅིག་མཚན་ཞིང་ཞེས་ནི་མཚན་ཞིང་ནི་མཚན་མོའི་ཚེ་ཁ་ནས་མེ་འབར་བ་སྟེ། ཟས་སུ་འབར་བའི་ཁར་བབས་ཅེས་པ་ནི། ཟས་གང་ཁར་འབབ་པར་བྱེ་མ་འཚལ་བ་སྟེ་ཟ་བའོ། དམངས་རིགས་འགས་ནི་རྣག་དང་ཕྱི་ས་དང་ཁྲག་སོགས་མི་གཙང་བ་ཡང་མི་རྙེད་དེ། ཕན་ཚུན་གདོང་དུ་འཚོགས་ཤིང་མགྲིན་པ་ནས། ལྦ་བ་བྱུང་བ་སྨིན་པའི་རྣག་ལ་འཚལ། ཡི་དྭགས་རྣམས་ལ་སོས་ཀའི་དུས་སུ་ནི་ཟླ་བའང་ཚ་ལ་དགུན་ནི་ཉི་མའང་གྲང། ལྗོན་ཤིང་འབྲས་བུ་མེད་འགྱུར་འདི་དག་གིས་བལྟས་པ་ཙམ་གྱིས་ཀླུང་ཡང་སྐམ་པར་འགྱུར་ཞེས་དང། ད་དེ་ནས་སློབ་སྤྲིང་ལས་ཀྱང་ཆེར་མི་བཟད་པ་ནི་དྲག་པོའི་བརྡ་རྙིང་ངོ། མི་བཟད་པའི་སྐོམ་པས་གདུངས་ཏེ་རྒྱང་མ་ནས་ཆུ་ཀླུང་དྲི་མ་མེད་པ་སྐད་ཅིག་གི་དང་པོ་ལ་མཐོང་ནས་ཐག་རིང་པོ་ནས་ཕ་གིར་ཆུ་ཕ་གིར་གཙང་མ་ཕ་གིར་མར་བབས་འགྲོ་ཡ་ཅིག་མཐོང་སྐད་ཅིག་དང་པོ་ལ། དེ་འཐུང་བར་འདོད་དེ་དྲུང་དུ་སོང་བ་ན། སྐད་ཅིག་གཉིས་པ་ལ། ལས་ཀྱི་དབང་གིས་ཆུ་ཀླུང་དེ་ཉིད་ཀྱང། སྔར་གྱི་དེ་མེད་པར། སྐྲ་ཤད་དང་ཉ་ལྕིབས་ཀྱི་ཚོགས་དང། རྣག་དྲི་ངན་པའི་སུངས། བྲོ་བའམ། བྲོ་བའམ་རུལ་བ། སུངས། རུལ། རུལ་བ། འདྲེས་པ་དང། འདམ་རྫབ་ཁྲག་དང་ཕྱི་སས་གང་བའི་ཆུར་འགྱུར་རོ། དབྱར་དུས་རླབས་རླུང་རོ་དང་ལང་ཆུ་སྟེ། རླབས་འཐོར་བས་ལང་ཆུ་ཟེར་དུས་ཆུ་ཡར་ལངས་ཟེར་དུས་ཆུ་རླབས་ལ་ཟེར་བ་རེད་ད་སྙན་ངག་གིས་ཆུ་ཡར་ལངས་བྱ་བའི་ཚུལ་ལོ། རླབས་འཐོར་བ་དེ་རི་རྩེ་ཤིན་ཏུ་བསིལ་བར་བྱས་ཤིང། ཙན་དན་ལྗོན་པ་སྔོ་སོང་མ་ལ་ཡར། རམ། སྐྱེད་ཚལ་བཟང་པོར་སོང་ན། མ་ལ་ཡ་སྟེ་སྐྱེད་ཚལ་བཟང་པོར་སོང་ན། དེ་ཡང་ཡི་དྭགས་དེ་ལ་ནགས་ཚལ་བསྲེགས་པའི་མེ་ལྕེ་རྣོན་པོས་འཁྲིགས་ཤིང། དེ་ནས་མགལ་དུམ་འགྱེལ་བ་མང་པོས་རང་རོང་ཅན་དུ་འགྱུར། ད་སྐྱེད་ཚལ་འདྲ་བོ་པི་ཀའི་ག་དྲེལ་གཅིག་གི་པི་ཀའི་རེད་པ་ད་སྐྱེད་མོས་ཚལ་འོག་ད་ཅིག་ལ་ཡི་དྭགས་ཕྱིན་པ་ཡིན་ན་དེ་ཚོས་མཐོང་གི་ཡོད་མར་ད་གངས་ཆའི་པི་ཀའི་རེད་པ་ད། དེ་ནས་མགལ་དུམ། དེ་ནས་འགྱེལ་བ་མང་པོས་རང་རོང་ཅན་དུ་འགྱུར། ཆུ་གཏེར་རླབས་འཇིགས་འཕང་མཐོ་གྱེས་པའམ་འགྱེལ་བ་ལས་བྱུང་བའི་དབུ་བ་འཚེར་བ་ལྷག་གེར་འདུག་པར་སོང་ན་ཡང། དེ་ཡང་ཡི་དྭགས་དེ་ལ་བྱེ་ཚན་ཁུག་རྣའམ། སློབ་དཔོན། སློབ་དཔོན། དེ་ནས་དམར་ནག་རྩུབ་ཤིང་འཇིགས་པའི་རླུང་དམར་འཇིགས་པ་འཚུབ་པས་དེ་ནས་མྱ་ངམ་གྱི་ཐང་ཉིད་དུ་འགྱུར། ཡི་དྭགས་དེ་ནས་དེར་གནས་པའི་ཚེ་བྱེ་ཚན་སོགས་ཚ་བའི་སྡུག་བསྔལ་གྱིས་གདུངས་པ་ན་ཆར་སྤྲིན་ལྡང་བར་འདོད་པ་ན་དང་པོར་བྱུང་ཡང། སྤྲིན་དེ་ལས་ལྕགས་མདེ་ཆགས་པ་དང། ཡང་དུད་པ་འཐུལ་ཞིང་མེ་ཡི་མདག་མ་སྟེ་མེ་མ་མུར་དང་བཅས་མེ་ཡི་ཚྭ་ཚྭ་རྡོ་རྗེ་ཕ་བོང་རྣམས། འཕྲོ་གསེར་མདོག་ལྟ་བུ་ཡི། གློག་འཕྲེང་དམར་སེར་འགྱུ་བ་ལུས་ལ་ཆར་དུ་འབབ། ཚ་བས་ཉེན་ལ་བུ་ཡུག་ཀྱང་ནི་ཚར་འགྱུར་ལ། ཚ་བས་ཉེན་ལ་དེ་ནི་བུ་ཡུག་སྦི་བའི་ཁ་བ་གི་བུ་ཡུག་གི་ཚུབ་བསྐྱལ་ཏེ་འདོད་པའི་ཚ་བོ་ཆེ་བར་བ་དང་ཚར་འགྱུར་ལ། དེ་ནི། ལྷགས་པར་ཉམ་ཐག་པ་ལ་མེ་ཡང་གྲང་བྱེད་དེ། ཤིན་ཏུ་མི་བཟད་པའི་ལས་ངན་གྱི་འབྲས་བུ་ཡོངས་སུ་སྨིན་པས་རྣམ་པར་རྨོངས་པ། ཡེ། རྣམ་པར་རྨོངས་པའི་ཡི་དྭགས་དེ་ལ་སྣ་ཚོགས་ཀྱི་སྣང་བ་འདི་ཀུན་ཉིད་ཕྱིན་ཅི་ལོག་འབའ་ཞིག་ཏུ་སྣང། ཁབ་མིག་ཙམ་གྱི་ཁ་ལ་དཔག་ཚད་མང་འཇིགས་པའི། ལྟོ་ཆེན་ཉམ་ཐག་རྒྱ་མཚོ་ཆེན་པོའི་ཆུ་ཀླུང་ཆུ་འཐུངས་ཀྱང་མགུར་ཕུག་ཡངས་པ་ཉིད་དུ་ཕྱིན་པར་མ་གྱུར་པར། འཐུངས་མ་ཐག་ཏུ་ཁ་ཡི་དུག་གིས་ཆུ་ཡི་ཐིགས་པའང་བསྐམས་པར་འགྱུར། ཞེས་དང། ད་རྒྱ་ཕྱོགས་སྐད་སངས་རྒྱས་སུ་ད་འདི་རེ། བག་ཐོད་དེ་རེ་བ་ད་ལྟོ་བ་རི་མཚུངས་མགྲིན་པ་འགག་ཅིང་ཡན་ལག་རྩྭ་ཕྲན་བཞིན་དུ་ཕྲ། ཡི་དྭགས་ཀྱི་རིགས་ཁ་ཤས་ནི་བི་གའི་གྲོད་ཁོག་བི་གའི་རི་དང་འདྲ་བ། ཨ་ནི་མགྲིན་པ་ནི་བི་གའི་ཧུབ་གཅིག་མ་གཏོགས་མེད་པ་རེད་པ་ད་འགག། འདུག་པ་དེ་ནི། དེ་ནི་ཡན་ལག་དེ་ཚོ་བི་གའི་ལུས་མ་ཐེག་པོ་བི་གའི་རྩྭ་ཕྲན་ནང་ལྟར་ཕྲ་བ། རྩྭ་ཕྲན་བཞིན་དུ་ཕྲ། ལུས་བི་གའི་སྐམ་པོ། ཐལ་བས་གཡོགས་པ། ཐལ་བས་རབ་གཡོགས་ལྷུ་ཚིགས་འཐབ་ལས་ལྷུ་ཚིགས་དེ་ཚོ་བི་གའི་སྐམ་དྲག་ནི་བི་གའི་བ་སོ་འཐབ་པའི་སྐབས་ལ་དེ་ནི་རྡོ་རྡོ་ལ་བི་གའི་རྒྱབ་པ་ནང་ལྟར་མེ་ཚུབ་ཚུབ་ཚུབ་སེ་རོ་དག་མེ་ཡི་ཚ་ཚ་འབར། ཆུ་ཀླུང་དག་ཀྱང་བལྟས་པ་ཙམ་གྱིས་དེ་ནི་སྐམ་འགྲོ་གི་རེད། རྟག་ཏུ་ངལ་བ། ཟས་ཀྱི་དོན་དག་ལ་ཕར་ཕྱིན་ཚུར་ཡོང་བྱས་འགྲོ་མ་ཐུབ་བཞིན་དུ་ཕྱིན་ཕྱིན་ནས་ངལ་བ་དང། ཨ་ནེ་གྲོད་ཁོག་བཀྲེས་པས་གདུང་བའི་ཡི་དྭགས་རྣམས་ལ་ཟས་སྐོམ་བདུད་རྩིའི་ཆར་པ་སྩོལ་ཞེས་གསུངས་པ་ལྟར་ཡིན། ལམ་རིམ་ཆེན་མོར་ཡི་དྭགས་ཁ་ཅིག་གི་ཚེ་ཚད་ལྔ་སྟོང་དང་ཁ་ཅིག་གི་ཚེ་ཚད་ཁྲི་ཡིན་པར་འགྲེལ་པར་བཤད་དོ་ཞེས་གསུངས། རང་རེ་ཡང་སང་ཕོད་ད་ཚོད་ཙམ་ན་ཡི་དྭགས་དེ་འདྲ་ཞིག་ཏུ་མི་སྐྱེ་བའི་ངེས་པ་མེད་དེ། དེར་སྐྱེ་བའི་རྒྱུ་ནི་ནོར་རྫས་ལ་སེར་སྣ། ད་ང་རང་ཚོ་དཔེ་ཀའི་ནོར་རྫས་ལ་བའི་སེར་སྣ་བྱེད་ལུགས་དེ་ལ་ཅིག་ལྟ་གི་ཡིན་ན། འོ་ད་སྐྱེ་བ་རྗེས་མ་བས་ཡི་དྭགས་རྣམས་པས་མི་སྐྱེ་བའི་ངེས་པ་ཡོག་མ་རེད། རེད་བ་ད་ནོར་རྫས་ལ་སེར་སྣ་དང་ཨ་ནི་བརྣབ་སེམས་ཤིན་ཏུ་ཆེ་བ་དང། རང་གི་ནོར་རྫས་ལ་ཡང་དང་ཡང་དུ་ནོམ་ཉུག་བྱེད་ཅིང།

དགེ་འདུན་ལ་ཡི་དྭགས་ཟེར་ཡག་འདྲ་བ་ཅིག་ལབ་པ་ཡིན་ན་རབ་ཏུ་བྱུང་བ་ཅིག་ལ་གྲྭ་པ་ཅིག་ལ། ཨ་ནི་སྐྱེ་བ་ལྔ་བརྒྱ། ཡི་དྭགས་ལ་སྐྱེ་བ་ལྔ་བརྒྱ་ལེན་པའི་རྒྱུ་ཡིན་ཟེར། འོ་དེ་རེད། མི་སྐྱ་འགའ་ཞིག་གིས། ད་དེང་སང་སྐད་ཆ་རེད་བ་ད། མི་སྐྱ་འགའ་ཞིག་གིས་དགེ་འདུན་གྱི་ཆས་སུ་ཞུགས་ཏེ་ཆང་འཐུང་བ་ཟེར། ད་སོ་སོ་དགེ་འདུན་མིན། དགེ་འདུན་མིན་ཟེར་ན་སོ་སོ་ལ་དགེ་ཚུལ་སློང་གི་སྡོམ་པ་མེད། རེད་བ་ད། ཡང་ན་སྡོམ་པ་ཉམས། འོ་ད་དེ་ནི་གང་བྱས་མེད་པ་ལ་མི་སྐྱ་ཟེར་གི་རེད་བ།

དེ་ནས། ད་མི་གཅིག་གིས་ད་མ་རེད་བ་དེ་ཚོ་གང་ག་ད་སུ་སུ་སུ་སོ། ཨ་ནི་སྐུ་འཚོང་བ་སོགས། པི་ཀའི། དེ་ནི། སྐུ་འཚོང་ཡ་འདྲ་བོ་དང་ཨོ་དེ་འདྲ་རེད། སྐུ་གསུང་ཐུགས་རྟེན་ཚོང་རྒྱག་ནས་པའི་ཁེ་བཟང་ལེན་ནས། ད་དེ་ཉེས་པ་ཆེན་པོ་ཡིན་པ། སྐུ་འཚོང་བ་སོགས་ནག་ཚོང་རྒྱག་པ། ད་དེ་ཆོས་ཀྱི་ཐོག་ནས་ཉེས་པ་ཆེན་པོ་ཡིན་པ་མ་ཚད་རྒྱལ་ཁབ་ཀྱི་ཁྲིམས་ཀྱི་ཐོག་ནས་འཛམ་བུའི་གླིང་ལ་ཉེས་པ་ཆེན་པོ་བརྩི་བསྡད་ཀྱི་ཡོད་རེད་བ་ད། ནག་ཚོང་ཟེར་གྱི་འདུག་ཨ་ལ་མིང་ཁོ་རང་ནག་པོ་ཟེར་གི་འོ་རེད་བ་ད། འོ་དེ་ཡིན་དུས་ནག་ཚོང་རྒྱག་པ་སོགས་སྤྱོད་པ་ངན་པ་འདྲ་མིན་བྱེད་མཁན་མང་དུ་འཕེལ། ད་དེ་རུལ་པ་དག་གི་མང་དུ་འཕེལ་བཞིན་འདུག་པ་འདི་དག་གི་རྐྱེན་གྱིས་ཕྱི་ནང་དོ་བདག་མང་པོས་དགེ་འདུན་རབ་ཏུ་བྱུང་བ་རྣམས་ལ་ཨ་ནེ་ཡི་དྭགས་དང་འབར་ཁོག་སོགས་བརྗོད་དེ། ཁ་བཏང་ན་ཟེར། ད་ཕྱི་ལོགས་ལ་གྲྭ་ཆས་ཅིག་གཡོགས་བྱས་ཡོད་ཙང་ཁོ་རང་ངོས་ནས་བྱས་ན་མི་སྐྱ་རེད་བ་ད་མི་སྐྱ་མི་སྐྱ་རེད་གང་བྱུང་མང་བྱུང་བྱས་བྱས་ན་ཁོ་རང་གཅིག་གི་ངོས་ནས་ཡིན་ད་ཁོ་རང་རེད། ཞེ་དྲག་སེ་ནས་འགའ་ཡོག་མ་རེད་རེད་བ་ད་ཡིན་ན་ཡང་སྐྱེ་བོ་མང་པོ་གིས་དགེ་འདུན་ལ་ཁ་བཏང་ཡག་གི་རྐྱེན་ཡོང་གི་ཡོག་རེད་གྲྭ་ཆས་ཅིག་གོན་བསྡད་ཡོད་ཙང་བ་ད་གྲྭ་པ་ཡིན་གྱི་རེད་བསམ། ནག་ཚོང་རྒྱག་མཁན་དེ་གྲྭ་པ་ཡིན་པ་འདྲ་ཆང་འཐུང་མཁན་དེ་གྲྭ་པ་ཚོ་གིས་ཆང་འཐུང་གི་ཡོད་ས་རེད་གྲྭ་པ་ཚོ་གིས་དེ་བྱེད་ཀྱི་ཡོད་ས་རེད་བསམ།

དེ་རེད་དེ་གལ་ཆེན་པོ་མཐོང་ནས་ད་བྲིས་པ་རེད། འདི་ནི་དངོས་གནས་བྱས་ན་གྲྭ་པས་དེ་བྱས་པ་མ་རེད་བ་ད་གྲྭ་པ་རྫུན་མས་བྱས་པ་རེད་དེ། འདི་ནི་འཇུར་གེགས་ལ་དེ་ནི་ཆུ་ཐིགས་གཅིག་སྦྱིན་དུ་ཡོད་པ་ཨོ་དེ་རེད་ང་ཚོ་ཕ་གིར་གཏོར་མ་བཏང་བའི་ཁ་ཐུག་ལ་ཡོད་པ་ཆུ་ཐིགས་གཅིག་སྦྱིན་ཡ་ཅེས། འདི་ནི་དེ་ག་རེད་ཟེར་ན་ཁོ་རང་གིས་སྔར་ཆུ་བྱིན་པ་ལ་ཆུ་སྦྱིན་པ་ཆུ་སྦྱིན་པ་ལ་སེར་སྣ་མ་བགྱིས་པའི་དེ་རེད་ཆུ་ལ། ཆུ་ལ་ཆུ་མེད་ལ་ཆུ་སྦྱིན་པ་བཏང་ནས་སེར་སྣ་མེད་པའི་ཐོག་སྦྱིན་པ་ཞིག་བཏང་ཡོད་ཀྱི་རེད་བ་ཞུ་གི་དེ་ཡི་དྭགས་དེ། འོ་དེ་ཡིན་ད་ཁོ་ལ་ཆུ་ཐིགས་པ་གཅིག་ད་རག་གི་ཡོད་རེད། སྔར་ཆུ་བྱིན་པ་ལ་སེར་སྣ་མ་བགྱིས་པས་ཡིན་ཟེར། གཞན་ལོངས་སྤྱོད་པའི་སྐལ་བ་མེད། སློབ་དཔོན་སངས་རྒྱས་ཡེ་ཤེས་ཡི་དྭགས་ཀྱི་ཡུལ་དུ་བྱོན་པ་ན། ཡི་དྭགས་མོ་ཤིན་ཏུ་ཉམ་ཐག་པ། ཞིག་ལ་ཕྲུ་གུ་ལྔ་བརྒྱ་སྐྱེས་ནས་ཡོད་པས། སློབ་དཔོན་ཉིད་མི་ཡུལ་དུ་གཤེགས་ན་ཁོ་མོའི་ཁྱོ་ཟས་འཚོལ་དུ་ཕྱིན་ནས་ལོ་བཅུ་གཉིས་སོང་བས། ད་ཡི་དྭགས་དེ་རིག་སྔགས་རེ་སློབ་དཔོན་སངས་རྒྱས་ཡེ་ཤེས་ལ། འོ་ན་ངའི་དེ་ནས་ཁྱོ་ག་འདི་ཕ་གིར། དེ་ནས་འཛམ་བུའི་གླིང་ལ་ཕ་གིར་ཟས་འཚོལ་ཡག་གི་ཆེད་དུ་ཕྱིན་ནས་ལོ་ལྔ་བརྒྱ་རེད་སོང་ད་ལྟ་མར་འཁོར་གི་མི་འདུག། ད་ང་ལ་ནི་བས་དེའི་ཤུལ་ལ་ད་ཡི་དྭགས་མོ་དེ་རེད་བ་ད་དེའི་ཤུལ་ཕྲུ་གུ་ལྔ་བརྒྱ་སྐྱེས་སོང།

སྡུག་བསྔལ་ཆེན་པོ་ཡོད། དཀའ་ལས་དང་སྡུག་བསྔལ་ཆེན་པོ་ཡོད། པས་ཁྱོད་ཀྱིས་མི་ཡུལ་ནས་ཟས་རྙེད་པ་ཁྱེར་ལ་མགྱོགས་པོར་ཡོང་རོགས་གྱིས་ཅེས་ད་སློབ་དཔོན་སངས་རྒྱས་ཡེ་ཤེས་ལ་ལན་བསྐུར། རེད། ལན་སྐྱེལ་བར་མཛོད་ཞུས་པར། ད་སློབ་དཔོན་གྱིས་ག་རེ་གསུངས་པ་ཟེར་ན་ཨ་ནི་ཡ་གིར་ཟས་འཚོལ་གར་འགྲོ་ཉེན་ཡི་དྭགས་མང་པོ་ཡོད་ཀྱི་ཡོད་རེད་བ་དེ་ནི་ཡི་དྭགས་མང་པོ་ཡོད་ན་ཁྱོད་ཀྱི་ཁྱོ་ཁྱོ་སུ་ཡིན་མི་ཤེས་གསུངས་པས། དེ་གཞན་དང་མི་འདྲ་བ་ཅིག་ཡོད་ཟེར་ངའི་ཁྱོ་དེ་ག་རེད་ཟེར་ན་མི་འདྲ་བའི་རྟགས་མཚན་མིག་ཡ་གཅིག་ཞར་བ་རྐང་པ་ཡ་རེ་མི་བདེ་བ་ཅིག་ཡོད་རྟགས་མཚན་རེད་ཟེར་ཟེར་དེ་ནི་སློབ་དཔོན་མི་ཡུལ་དུ་བྱོན་ཏེ། རེད་བ་ད་ཨ་ནི་ཡི་དྭགས་རྣམས་ལ་གཟིགས་པ་ན་ཡི་དྭགས་རྣམས་གཟིགས་པ་ན་སྔར་གྱི་འཕྲིན་བསྐུར་སའི་ཡི་དྭགས་དེ་ཇི་ལྟ་བ་ཞིག་ཡོད་པ་ལ། ད་དེ་གཟིགས་ནས་ཨ་ནི་དེའི་སར་ཕྱིན་ནས་ལོ་རྒྱུས་དང་འཕྲིན་གསུངས་པ་ན་ད་ཁྱེད་རང་ཕ་གིར་ཟས་འཚོལ་གར་ཕྱིན་པ་རེད་ལོ་བཅུ་གཉིས་འགོར་ཤག་དེའི་རིང་ག་ལ་བོས་ཁྱེད་རང་གི་ཕ་གིའི་དེ་ཨ་ནི་ཕྲུ་གུ་ལྔ་བརྒྱ་སྐྱེས་ཤག་ཨ་ནི་མགྱོགས་པོ་ཤོག་ཟེར་གི་འདུག་ཁྱེད་རང་གི་བཟའ་ཟླ་གི་ཡི་དྭགས་མོ་དེ་གིས་བྱས་བས་ཁོང་ལ་གསུངས་པ་ན། ཡི་དྭགས་དེས་བདག་ཀྱང་དེ་ལྟར་ཕྱིར་འགྲོ་བ་ལ་ཧ་ཅང་རིངས་ཀྱང། ང་བོད་ཕར་མགྱོགས་པོ་འགྲོ་ཡ་ལ་བོད་ཀྱི་དེ་བྱེད་ཀྱི་ཡོད་ཟེར་བོད་ཀྱི་བྲེལ་བ་འདྲ་པོ་བྱས་ནས་བྱེད་ཀྱི་ཡོད་དེ་ངས་ལོ་བཅུ་གཉིས་ཀྱི་རིང་བཙལ་བའི་ཟས་འདི་ལས་མ་རྙེད། ལོ་བཅུ་གཉིས་རིང་ག་ལ་ངས་ཟས་བཙལ་ནས་ཟས་འདི་མ་གཏོགས་རག་མ་སོང་ཟེར་ནས་སྦར་མོའི་ནང་ལ་སྦར་མོ་དམ་དུ་བཅིངས་པའི་ནང་དུ་ལུད་པ་སྐམ་པོ་གཅིག་རག་ད་ཁ་ལུད་སྐམ་པོ་གཅིག།

བསྔོ་བ་དེ་མཛད་དེ་མཛད་པའི་སྒང་ལ། ལུད་པ་དོར་ནས་བསྔོ་བ་མཛད་པ་ལ། ཡི་དྭགས་མང་པོ་ཞིག་གིས་ཧབ་ཐོབ་རྒྱབ་ནས། ཀྱེ། སྐབས་དེ་རྙེད་པ་ཡིན། ཞུས་པ་ཟེར་ཁོས་དེ་རྙེད་སོང། ཞུས་པ་ལྟར་རང་རེས་ཀྱང་ཏན་ཏན་མ་མཛད་ན། ད་ང་ཚོས་གཟབ་གཟབ་མ་བྱས་ན་ལུད་པ་སྐམ་པོ་ལ་གུང་ཚིགས་བྱེད་དགོས་པ་ཞིག་མི་འོང་བའི་ངེས་པ་གཏན་ནས་མེད།

ད་འདི་བ་ཚ་ལ་དེ་ཀུ་སང་བེད་བཞག་ན། ད་དེ་ནི། དགེ་ཚུལ་ཆུ་མེད་སྐྱེས་ཀྱི་ཨ་མ་ཤི་ནས་ལོ་ཉེར་ལྔ་སོང་བ་ན་ད་རྒྱ་གར་ལ་རེད་པ་ད་སྔ་མ། དགེ་ཚུལ་ཆུ་མེད་སྐྱེས་ཟེར་དེས་ཁོ་རང་གི་ཨ་མ་ཤི་ནས་ལོ་ཉི་ཤུ་རྩ་ལྔ་འགྲོ་ཚར་ཡོད་པ་རེད། དེ་སོང་བ་ན་འདི་ནི་ཉིན་གཅིག་དགེ་ཚུལ་གྱིས་ཡི་དྭགས་འཇིགས་སུ་རུང་བ་ཞིག་མཐོང་ནས། ད་ཤི་ལོ་ཏའི་བར་གྱི་འགྲོ་བའི་ཁ་ཐུག་ལ་རེད་པ་ད། ནི་ཡི་དྭགས་བི་གའི་ཞེད་སྣང་ཚ་པོ་ཅིག་འཇིགས་སུ་རུང་བ་ཞིག་མཐོང་ནས། ནི་དགེ་ཚུལ་སྐྲག་སྟེ། བྲོས་པར་རྩོམ་པ་ན། ནི་ཡི་དྭགས་དེ་གིས་འདི་ནི་མ་བྲོས་ཟེར། ཁྱེད་རང་བྲོས་མི་དགོས། འོ་ན་ཁྱོད་སུ་ཡིན་དྲིས་པས། བུ་གཅིག་གང་ལས་སྐྱེས་པ་ཡི་བྱམས་པའི་མ་ནི་ང་ཡིན་ཏེ། ད་ཁྱེད་རང་སྐྱེས་ས་གི་ཨ་མ་ང་ཡིན་བྱས་པ་ལ་ཡི་དྭགས་དེས། ཁོ་རང་གི་ཨ་མ་དེ་ཡི་དྭགས་ལ་སྐྱེས་ནས་ལོ་ཉི་ཤུ་རྩ་ལྔ་རེད་ཚར་ཡིན་པ་རེད་པ་དང། བྱས་ཙང་ཟས་དང་སྐོམ་དང་བྲལ་བ་ཡི་ཡི་དྭགས་རྣམས་ཀྱི་ནང་དུ་སྐྱེས། བདག་ནི་འཆི་བའི་དུས་བྱས་ནས་ལོ་གྲངས་ཉེར་ལྔ་ལོན་པ་སྟེ། ལོ་གྲངས་ཉི་ཤུ་ལྔ་ལོན་ཏེ། ཆུ་ཡི་བག་ཀྱང་མ་མཐོང་ན་ཁ་ཟས་ལྟ་ཞིག་ག་ལ་མཐོང་ཟེར། ད་ང་ཤི་ནས་ལོ་ཉི་ཤུ་རྩ་ལྔ་རེད་སོང་དེའི་རིང་ག་ལ་ཆུ་ཡི། རག་མ་སོང།